དཔེ་དེ་ནང་བཞིན་གྱི་བླ་མས་ཀྱི་ཇི་ལྟར་གསུངས་ན་ཡང། རང་གི་སེམས་འདི་བླ་མ་ལ་སྐྱོན་རྟོག་གི་དོན། བློ་བློ་ངན་ཅུང་ཞིག་ཙམ་མི་སྐྱེ་བ། འོ་ལེ། གཏན་གྱི་འགྱུར་བ་མེད་པ། རྡོ་རྗེ་ལྟ་བུའི་སེམས། ཧ་གོ་ཚུལ། རྡོ་རྗེ་ལྟ་བུའི་སེམས།

བདུད་ལ་བརྟེན་ང་རོ་གྱི་བདག་པོ་གཅིག་གི་ནང་བཤད་ནམ་ཅི་འདྲ་ཞིག་དགོས་ན་ང་རོ་གི་རྒྱུད་དུས་ཆོག་ལེ་ར། དེ་དུས་ནང་བཞིན་གྱི། ང་བླ་མས་ཀྱི་དེ་ནི་བདུད་ར་ལྟ་བུ་ཡིན་པས་ཕྱག་དར་ལྟ་བུ་ཡིན་པས། ངས་བླ་མས་ཀྱི་ཅི་འདྲ་བཤད་རུང་ང་ཁོང་རེ་གི་སྐུ་གསུང་ཐུགས་གསུམ་གཅིག་གིས་ཅི་འདྲ་ཞིག་བཀོལ་ན་ཡང་ངས་ཕྱག་དར་ལྟ་བུ་བཤད་ང་ཀྱི་བཀོལ་ཐུབ་བྱེད་ཞིག་དགོས། ཕྱག་དར་ལྟ་བུ་བཤད།

ཧཱ་བ་དུ་བ། དེ་ལྟར་ལུས་ངག་ཡིད་གསུམ་བླ་མ་ལ་འབུལ་ཚར་དུས་བླ་མས་ཀྱི་བྲན་དུ་བཀོལ་ཐུབ་བྱེད་ཟིག་དགོས་རེད། དེ་མ་ཐུབ་ན་དེ་ནས་བཤེས་གཉེན་བསྟེན་ཚུལ་དེ་ད་རེ་ཞིག་མེད་ལེ། ཧཱ་བ་དུ་བ། དེ་ཡིན་དུས་དུས་ཚོད་ལ་དེ་ནས་བླ་མས་ཀྱི་ཇི་ལྟར་གསུངས་པ་ནང་བཞིན་བཀོལ་དགོས་རེད་དེ་ཡིན་དུས་དེ་ནས་བསམ་པས་བསྟེན་ཚུལ་གྱི་ཐོག་ནས་དེ་རེད། གཞན་བསྟེན་ཚུལ་དོན་རེད། བླ་མ་ལ་ཞབས་ཏོག་དང་བསྙེན་བཀུར་བྱེད་རྒྱུ། བླ་མ་ལ་སྐུ་ལུས་ལ་བརྟེན་པའི་ཞབས་ཕྱི་བྱེད་རྒྱུ་གཙོ་ཐལ་དེ་རེད། གུས་པ་བྱེད་རྒྱུ་གུས་ཞབས་བྱེད་རྒྱུ། དོན་འདི་དཔེར་ན། དཔེ་ཟེར་ངས་ཆ་བཞག། ང་དང་པོ་གྲྭ་ས་ལ་བསྡད་ལེ་ར། ཨོ་ལེ། ང་སེ་ར་ལ་བསྡད་ལེ་ར། སེ་ར་ལ་བསྡད་པའི་སྒང་ལ་དེ་ནས་ངའི་དགེ་རྒན་ཞིག་ཡོད་རེད་ངའི་རྒན་རེད།

སྐད་འདི་ཉོས་སུ་དུ་མི་དུས་རྒན་བཀའ་དྲིན་ཅན་དེ་བཞུགས་དུས་དུས་རྒན་གྱི་དགུན་ཀ་རེ་ཡོང་དུས་ཁོ་མོ། དེ་ནས་ཞབས་དྲོ་མ་སྙོགས་འདུག། ཞབས་དྲོ་མ་སྙོགས་འདུག་དུས་ཡ། ཁྱོད་ཡར་ཤོག། ང་རྐུབ་འདེགས་འགྲོ་ལོས་ར། ད་ངའི་ཞབས་དེ་ཕུར་ཤོག་དང། རྒན་གྱི་ཞབས་ངས་ཕུར་དགོས་རེད། ཧ་ལས། རྒན་གྱིས་ང་གསུངས་རེད་ཁྱོད་བླ་མ་ཟེར་རེད། ང་རོ་གྲྭ་པ་གྲྭ་རྐྱང་ཟེར་རེད་ངའི་རྐང་པ་ཕུར་ཤོག་རྩིས་འོང་དུས་ཁྱོད་ཟིག་ཨེ་ལོང་འདུག་རྒན་གྱིས། ང་ཟིག་མི་ལོང་འདུག།

བླ་མ་ཞེས་པའི་དོན་གང་ཡིན། བླ་མ་ཞེས་པའི་དོན་གོང་ན་མེད་པ་དང་མཆོག་ཏུ་གྱུར་པ་ཡིན་པས་ན་བླ་མ། དེ་མ་གཏོགས་པའི་དགེ་རྒན་དང་ང་རོ་གཉིས་ཀྱི་དོན་ང་རོ་མཐོང་སྣང་བཞག་འདུག་རྒྱུ་དེ་བླ་མ་གི་མིང་ཙམ་རེད། ཧ་ཧ་ཏི། དེ་ཡིན་དུས་ངས་རྒན་བཀའ་དྲིན་ཅན་གྱི་ཞབས་ཕུར་དགུན་ཀ་ཆུ་ཚོད་ཕྱེད་ཀ་ཙམ་ཞིག་ཆུ་ཚོད་དེར་ཅིག་ངས་རྒན་གྱི་ཞབས་ཕུར་དགོས་རེད། ང་བླ་མ་ཟེར་རེད་རྒན་གྲྭ་པ་གྲྭ་རྐྱང་གཙང་པ་ཟེར་རེད།

ནོངས་ན་དེ་ནས་ནོངས་ནོངས་ཚེ་ཡར་ལངས་ལ་ཐབས་འཚོལ། བ་ལས་ཡར་ལངས་ལ་ཐབས་འཚོལ། རྒན་ཡར་མ་བཞེངས་གི་གོང་ནས། རྒན་ཡར་མ་བཞེངས་གི་གོང་ནས་ང་ནོངས་ང་ནམ་མ་ལངས་གོང་ནས་ཡར་ལངས། ང་འཛིན་གྲྭ། དབུ། འཛིན་གྲྭ་དབུ་མ་བྱས་ཏེ་འགྲོ་བ་དུས་ཚོད་ལ་ཐོན་དུས་ང་ཡར་ལངས། ནོ་ན་ནམ་མ་ལངས་གོང་ལ་དབུ་མ་འཇུག་པ་ཚར་རེ་དང། བ་ལས་དེ་ནས། རྟེན་འབྲེལ་བསྟོད་པ་ཚར་རེ་འདོན་དགོས། ན་མ་ལངས་གུང།

བ་ལས། རྒན་བཀའ་དྲིན་ཅན། བ་དེའི་བཀའ་དྲིན་ལ་བརྟེན་ནས་དེའི་གསུང་གི་ཆོས་དེ་ངས་ཁྱེད་རྣམ་པ་ལ་ལོ་ཙཱ་གི་ཚུལ་དུ་ཞུ་ཐུབ་ཡོད་དེ་ང་བཤེས་གཉེན་བསྟེན་ཚུལ་དེ་ཕྲན་བུ་ལེགས་ཙམ་བྱུང་རིགས་ཀྱི་འབྲས་བུ་ལས་ང་དེ་བྱུང་གི་རེད་དེ་མིན་ང་ལ་ཡོད་མ་རེད། དེ་བས་བཤེས་གཉེན་ངའི་དགེ་རྒན་ལགས་དེའི་ཐབས་ཚུལ་ལ་ཞི་དྲག་མང་པོ་གི་སྒོ་ནས་ང་ལ་འདི་འདྲ་གནང་མེད་ན་ང་ད་ཚོད་ཅི་འདྲ་ཞིག་ལ་ལྷུང་འདུག་ཅི་ཤེས།

དེ་ལྟར་མེད་ན་དེང་སང་སྙིགས་མ་ལྔ་བདོའི་གི་དུས་སྐབས། ཨོ་ལེ། བཤེས་གཉེན་བསྟེན་ཚུལ་གྱི་རྩ་བ་ནས་མི་ཤེས་པའི་དུས་སྐབས་དེ་ལས། དེ་ནས། ཨོ་ལེ། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་བར་སྣང་སྟོན་པ་ལྟར། དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་འགའ་འབྱུང་གི་ལུས་དེ་ལས་ཁ་ཏོན་བསོད་ནམས་ཀྱི་མཐུ་ལས་དགེ་སེམས་ཕྲན་བུ་ཙམ་སྐྱེས་པ་འདིའི་དུས་སྐབས་འདི་ལས་བཤེས་གཉེན་ཚུལ་བཞིན་དུ་ཡག་པོ་ཙམ་མ་བསྟེན་ན་ལམ་ནོར་བ་དང་ལམ་འཆུག་པ་ངན་སོང་གི་མུ་མཐའ་མེད་པའི་གནས་ལས་སྐྱེ་བ་ཚེ་རབས་ཚེ་རབས་ཐམས་ཅད་དུ་རྡོ་རྗེ་དམྱལ་བ་འགྲོ་དགོས་ལས་ཀྱི་རྒྱུ་མཚན་རེ་ཡོང་རེ་ཚང་མ་ལོག་གི་བཤེས་གཉེན་དེ་ཚོ་ཡག་པོ་ཙམ་འཛིན་དགོས་རེད་ཨ་ཁོ། ཨ་ལས།

ཁྱེད་རང་གཤིན་རྗེའི་རྒྱལ་པོ་སྔགས་ལས་ཡོངས་བསྲུང་ས་འོག་མ་དེའི་ཐབས་མཆོག་ལས་བཤེས་གཉེན་བསྟེན་ཚུལ་ནོར་འཆུག་ཡོད་ན་དེས་ཟངས་ཐལ་གྱི་ཐོག་ལ་རྩིས་དྲུག་བཟླ་བའི་ཐབས་མཆོག་ལ་ཧ་ཅང་གི་སྡུག་པོ་རེད། ཧ་གོ་ཅིག།

ང་རང་བྱ་བ་མ་ཡིན་པའི་དབང་དུ་འགྲོ་མི་དགོས་བ་དང་འགྲོ་མ་མྱོང་བ་རེད། དགེ་བའི་བཤེས་གཉེན་དེ་ང་རང་དྲུང་ནས་མེད་ན་ང་བྱ་བ་ངན་པ་ལ་འཇུག་གི་རེད། ཧོ། དེ་ཡིན་དུས་དེ་ལ་དཔེར་ན། དེང་སང་དགེ་རྒན་དེ། ཚོང་པ་ཞིག་ཡོད་ན་དགེ་ཕྲུག་དེ་གོ་ཚོང་པ་ལོག་འགྲོ་གི་གདའ།

ལས། བཀའ་དྲིན་རྗེས་སུ་དྲན་པའི་གུས་པ་བསྐྱེད་པ། དེ་ལ་གང་ལགས་ཟེར་ན། ཐུབ་པའི་ཉི་མ་དུས་ཀྱིས་ནུབ་གྱུར་ཏེ་མགོན་སྐྱབས་མེད་པའི་འགྲོ་བ་མང་པོ་ལ་རྒྱལ་བའི་མཛད་པ་ཉེ་བར་སྒྲུབ་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས། དེ་ཡིན་དུས་ང་ཚོ་ད་རེས། ལས་དང་ཉོན་མོངས་པའི་དབང་གིས་བཅིངས། ལས། དེ་ནས།

ནུ་ཚོགས་དེ་ནས། ནམ་ཉིན་མཚན་ཀུན་ཏུ། སངས་རྒྱས་ལས་ལྷག་པའི་བཀའ་དྲིན་ཏེ། དགེ་བའི་བཤེས་གཉེན་བསྟེན་པའི་བཀའ་དྲིན་ཏེ་ཐ་ན་དྲན་ཏེ་ན། དེ་ནས་བཤེས་གཉེན་བསྟེན་ཚུལ་ཙམ་ཡང་དྲན་མི་ཐུབ་པར། ཁ་ནས་འདོན་རྒྱུ་དེ་ནས། ལྕེ་གཉིས་མིན་པ། ཁ་ནས་དེ་ནས་བཤད་རྒྱུ་དེ་ལས་ལྕེ་གཉིས་མིན་པ། མེད་པའི་གེ་དེ་ནི་བླུན་པོ་ཡིན་ཐམས་ཅད། མི་ཚོགས་ཚང་མ་ལ། ཕྲག་དོག་གི་དུག་ཆུས་མྱོས། ལོག་རྟོག་གི་འདམ་དུ་ཚུད། རང་འདོད་ཀྱི་ཞགས་པས་ཟིན། སྣང་ཞེན་གྱི་མུན་པ་འཐིབས་པ་ཞིག་གིས། སོ་སོའི་འཁོར་སློབ་སྟོང་ཕྲག་ཁ་ཤས་དང། ཤ་མར་རྩམ་པ་སོགས་ཀྱིས་ཕན་འདོགས་པའི་སྦྱིན་བདག་ཁ་ཤས་ལ་ངོ་བསྲུང་དང།

རང་ཉིད་ཆོས་པ་ལབ་ན་ཡང། དེ་ནས་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་སོང་ནས། དེ་ནས་རང་ཉིད་ལ་དེ་ནས་ཟས་ནོར་ལོངས་སྤྱོད་མཁན་པོ་རེ་ཡོང་དུ་རེ་བའི་ཀྱི་ཆེད་དུ་ལྕེ་དཀར་པོ་སྟེ། རང་ལ་གནོད་པ་དང་རང་ལ་སྨད་པ་དེ་འདྲ་རེ་ཡོང་ན་དེ་ལ་ལྕེ་ནག་པོ་སྟེ། དེ་འདྲ་གི་དེ་ནས་དུས་སྐབས།

མཐར་གཏུགས་པ་གང་ཡིན་མི་ཤེས་པར། ས་སྐྱ་ཀྱི་ཆོས་ཡིན་ན་འདྲ། རྙིང་མ་ཀྱི་ཆོས་ཡིན་ན་འདྲ། བཀའ་བརྒྱུད་ཀྱི་ཆོས་ཡིན་ན་འདྲ། རྫོགས་ཆེན་གྱི་ཆོས་ཡིན་ན་འདྲ། ཇོ་ནང་གི་ཆོས་ཡིན་ན་འདྲ། དགེ་ལུགས་ཀྱི་ཆོས་ཡིན་ན་འདྲ། ཚོགས་མ་ལོག། ཐུབ་པ་སངས་རྒྱས་བཅོམ་ལྡན་འདས་དང། གུ་རུ་རིན་པོ་ཆེ། ས་པཎ་ཌི་ཏ། ཀརྨ་པ་རོལ་པའི་རྡོ་རྗེ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། དེ་ཐམས་ཅད་མེད་པར་དུ་ར་ཐ་པི་ཀའི་བྱང་ཆུབ་སེམས་དཔའ་ཁོང་རྣམས་པས། ཧོ་ལེ། རྒྱལ་བའི་གི་བཀའ། སངས་རྒྱས་བཅོམ་ལྡན་འདས་ཀྱི། ཆོས་ཕུང་བརྒྱད་ཁྲི་བཞི་སྟོང་ལ་སྙིང་པོ། དེ། ཧོ་ལེ་ཁོང་ལ་རྟོགས་ནས། རང་རང་གི། ཉམས་སུ་ལེན་ཚུལ་གྱི་རིམ་པ། གང་ཟག་རབ་འབྲིང་དབང་པོ་རྟུལ་རྣོ་རང་རང་སོ་སོའི་སྐལ་བ་དང་འཚམས་པར་ཆོས་བསྟན་འདི་འོས་རིགས་དག་ན། དེ་ཙམ་ཡང་མི་ཤེས་པར། གྲུབ་མཐའ་ཕྱོགས་ཞེན་གྱི་དབང་གིས། ཆོས་ཡང་དག་པ་གང་ཡིན་ཡང་མ་དག་པ་གང་ཡིན་རྩ་བ་ནས་མི་ཤེས་པར། དེ་ཤེས་རྒྱུ་ཕར་ཞོག་ཆོས་ཀྱི་སྒྲ་དོན་ཙམ་ཡང་མི་ཤེས་ཉན། རང་ཉིད་ཁོ་པ་བརྒྱད་ཨ་དང་རྟོག་ཤེས་ཟླ་དགུ་མི་ཤེས་ཉན་གྱི་དག་སྣང་གྲུབ་མཐའ་ལ་ཆོས་བཟང་ངན་གྱི་དབྱེ་བ་བྱེད། ངས་བལྟས་ན། ཁ་ཅིག་བཟང་བ་སྡུག་ཚུགས་བཟུང་ན་དགའ་གི་རེད། དེ་ལྟ་བུའི་རྨོངས་ཞེན་གྱི་མུན་པ་འཐིབས་པ་ཞིག་གིས། རང་རྒྱུད་ཆགས་སྡང་གི་ཞགས་པས་ཟིན། རྨོངས་ཞེན་གྱི་མུན་པ་འཐིབས་པ་ཞིག་གིས། རང་གི་ཆོས་ལུགས་ཡང་དག་པ་དེ་གང་ཡིན་མི་ཤེས་པ་ཅིག་གིས་ད་དུང་ཡང་བཤེས་གཉེན་བསྟེན་ཚུལ་དེ་ག་ནས་ཤེས། རྩ་བ་དེ་རེད་བཤེས་གཉེན་བསྟེན་ཚུལ་མ་ཤེས་པའང་དེ་རེད། དཔེར་ན་ཕྱིས་སུ་ཆོས་ཀྱི་འབྱུང་ཁུངས་ཡིན་ཞིང། ཆོས་ཡང་དག་པར་གང་ཡིན་ཤེས། ད་ནི་སྔ་མ་ངས་མཛད་ནས་ཐེག་དམན་གྱི་གང་ཟག་ལ་དེ་ནས་ཆོས་ཐམས་ཅད་མིན་པར་བདེན་པར་གྲུབ་པ་ཡིན་གསུངས་ཡོད་རེད། བདེན་པར་གྲུབ་པོ་གྲུབ་ལུགས་སུ་གསུངས་ཡོད་རེད་སངས་རྒྱས། དེ་དྲང་དོན་གྱི་མདོ་ཡིན་པར་བསྒྲུབས་ནས། ངེས་དོན་དུ་ཆོས་ཐམས་ཅད་མེད་པ་རང་བཞིན་གྱིས་མ་གྲུབ་པར་བསྟན་དགོས་ནི་རེད་པ། དེ་ཡིན་དུས་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་དྲང་ངེས་ཀྱི་སྒོ་ནས། རྒྱལ་བའི་མདོ་རྒྱུད་ཀྱི་གསུང་རབ་མཐའ་དག་ལེགས་པར་གཏན་ལ་ཕབ་སྟེ་དྲང་ངེས་ཀྱི་དབྱེ་བ་ཕྱེས་ཡོད་ནི་རེད་པ། རེད་པ། དེ་ཡིན་དུས་རྩ་བ་ནི་གྲུབ་མཐའ་ཕྱོགས་ཞེན་དང། ང་རང་གི་ཆོས་ལུགས་རྒྱུ་མཚན་མ་ཤེས་པའི་ཐོག་ནས་དག་སྣང་གི་གྲུབ་མཐའ་གཅིག་ཡག་པ་དང་གཅིག་སྡུག་པ་དེ་རྩ་བ་ནས་རྫོགས་རུང་མ་བྱེད་ཚུལ་ཤིན་ཏུ་ཉན་མ་བྱེད་ཚུལ། ཨ་རིས་མེད་པ་སངས་རྒྱས་ཀྱི་བསྟན་པ་ཀྱང་དེ་རེད། ལུང་རྟོགས་ཀྱི་བསྟན་པ་ཀྱང་དེ་རེད། ཨ་རེ་ཐོས། ག་ལེ།